ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་བདུན་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་གི་ཡིན།

ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི་ཨ་རིབ་བྷི་ར་ནི་ཞུ་བ་ཁེ་ན་ཌའི་དབུས་གཞུང་གི་ཁྲིམས་དོན་བློན་ཆེན་དུ་བསྐོ་གཞག་བྱུང་བར་ས་གནས་ཨོན་ཊ་རིའོ་ཡུལ་བོད་མི་ཚོས་དགའ་བསུའི་མཛད་སྒོ་ཞིག་ཚོགས་པ་དང་ཁོང་ངོས་ནས་ལས་འགན་ལ་འགྱུར་བ་སོང་ཡང་འགྲོ་བ་མིའི་ཐོབ་ཐང་དང་བོད་དོན་ཐད་མུ་མཐུད་ཕྱག་ལས་གནང་རྒྱུ་ཡིན་པ་གསུངས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བལ་ཡུལ་ནང་བོན་རིག་པའི་བགྲོ་གླེང་ཐེངས་བཞི་པ་བསྐོང་ཚོགས་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་བཙན་བྱོལ་ནང་གི་བོད་པའི་གཞོན་སྐྱེས་གློག་བརྙན་བཟོ་སྐྲུན་པ་དང་དངོས་བྱུང་གློག་བརྙན་བཟོ་སྐྲུན་པ་དགེ་ལེགས་དཔལ་བཟང་ལགས་སུ་གློག་བརྙན་བཟོ་སྐྲུན་སྒྱུ་རྩལ་ལམ་ལ་འཇུག་སྟངས་དང་བཙན་བྱོལ་བོད་མིའི་ཁྲོད་གློག་བརྙན་བཟོ་སྐྲུན་གནང་མཁན་ཞིག་གིས་གདོང་ལེན་གནང་དགོས་ཇི་ཡོད་སྐོར་བཀའ་འདྲི་ཞུ་བའི་ལེའུ་གཉིས་པ་དེ་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཉེ་ཆར་བཀའ་ཟུར་ཀིརྟི་རིན་པོ་ཆེ་མཆོག་གི་སྐུ་སྒེར་དྲུང་ཡིག་འབྲིང་བ་འཇིགས་མེད་ལགས་ནས་སྐྱབས་རྗེ་ཀིརྟི་རིན་པོ་ཆེའི་ཆབ་སྲིད་ཀྱི་མཛད་འཕྲིན་དང་འབྲེལ་ཏེ་ཤར་སྟག་མོའི་བུ་ཞེས་པའི་མཛད་རྣམ་དེབ་ཕྲེང་ཟུང་གི་བདག་ཉིད་ཅན་ཞིག་རྩོམ་སྒྲིག་གནང་ཡོད་པ་དེའི་སྐོར་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ། ཡིན། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཝེཏ་ནམ་དད་ལྡན་ཆོས་ཞུ་བ་རྣམས་ལ་ཕྱི་ཚེས་བཅུ་བདུན་ཉིན་དམིགས་བསལ་མཇལ་ཁའི་སྐབས་སངས་རྒྱས་ཀྱི་ལུང་རྟོགས་ཀྱི་ཆོས་གཉིས་པོ་དེ་བཤད་སྒྲུབ་ཁོ་ནའི་ཐོག་འཛིན་སྐྱོང་སྤེལ་གསུམ་བྱ་རྒྱུ་ལས་གཞན་མེད་པའི་བཀའ་སློབ་སྩལ་བའི་སྐོར་ལ། དཔལ་མོ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་གི་ཡིན། སངས་རྒྱས་ཀྱི་ལུང་རྟོགས་ཆོས་གཉིས་པོ་དེ་བཤད་སྒྲུབ་ཁོ་ནའི་ཐོག་ནས་འཛིན་སྐྱོང་སྤེལ་གསུམ་བྱ་རྒྱུ་ལས་གཞན་མེད་པ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཝེཏ་ནམ་དད་ལྡན་ཆོས་ཞུ་བ་རྣམས་ལ་འདི་ཚེས་བདུན་ཉིན། དམིགས་བསལ་མཇལ་ཁའི་སྐབས་བཀའ་སློབ་གནང་འདུག། ཇི་སྐད་དུ། སྟོན་པའི་དམ་ཆོས་རྣམ་གཉིས་ཏེ། ལུང་དང་རྟོགས་པའི་བདག་ཉིད་དོ། སངས་རྒྱས་ཀྱི་ཆོས་དེ། ལུང་རྟོགས་ཀྱི་ཆོས་གཉིས་ཡོད་རེད།

དུས་ཚོད་ཐུང་ཐུང་ཞིག་ལ་འགྱུར་བ་ཐེབས་ཀྱི་མི་འདུག་ག། ཁོ་ཡུན་རིང་པོ་བསམ་བློ་བཏང་འདུག་འགྲོ་དུས་ཙམ་ནས་ཨེ་ནི་སེམས་ལ་འགྱུར་བ་ཐེབས་ཀྱི་འདུག། ཡང་གོང་ས་མཆོག་གིས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཐོས་བྱུང་དང་བསམ་བྱུང། དེ་བཞིན་སྒོམ་བྱུང་གི་ཤེས་རབ་བསྐྱེད་དེ་རིམ་པས་རྟོགས་པ་རྒྱུད་ལ་སྐྱེ་ཐབས་སུ་འབད་བརྩོན་དགོས་པའི་ལམ་སྟོན་གནང་འདུག། བྱས་ཙང་ཆོས་གྲོགས་ཚོ་ཚང་མ་ལོ་གང་དག་ཅིག

བསམ་བློ། དཔྱད་འཇོག་ཟུང་འབྲེལ་གྱི་ཐོག་ནས་བསམ་བློ་བཏང་ནས་སེམས་ལ་འགྱུར་བ་དེ་ཡང་བྱ་ཐབས་གལ་ཆེན་པོ་རེད། ཅེས་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ། ལྟ་བསམ། ལ་ཉིན་ལྟར་བསམ་བློ་བཏང་ཡོང་དུས་ཙམ་ནས་ཁོ་ག་ལེ་ག་ལེའི་སེམས་ལ་ཡ་འགྱུར་བ་ཐེབས་ཡོང་གི་འདུག་བ། ང་ཚོ་ཚང་མ་ལོ་མི་གཅིག་པ་རེད་ད་བསམ་བློ་གཏོང་དང། བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ཟེར་དེ། ག་ལེ་ག་ལེའི་སེམས་ནང་ལ་ཡོང་དེ་ཡང་གཅིག་པོ་ཏན་ཏན་རེད། ད་གོམས་དགོས་པ་དེ་གལ་ཆེན་པོ་ཞིག་རེད་འདུག་བ། ཅིག། ངས་ཡོང་གི་མ་རེད་བསམ་ནས་དང་པོ་ནས་བས། ཅིག། ཨ་སུ་རེད། སྒྱིད་ལུག་གི་ལེ་ལོ་རོ་དེ་འདྲའི་བསམ་བློ་མ་བཏང་བྱས། ངས་ཡོང་གི་རེད་བསམ་པ་ཅིག། ཅིག། ང་ཚོ་ཆོས་གྲོགས་མང་པོས་བསམ་བློ་བཏང་ནས་ཏོག་ཙམ་འགྱུར་བ་འགྲོ་གི་ཡོད་རེད། སྐབས་སུ་བོད་པ་དཔེར་ན

ཡང་མགོན་པོ་གང་ཉིད་ཀྱིས་མུ་མཐུད་བཀའ་གནང་ཡག་ལ་ང་ཚོ་ཚང་མའི་སེམས་རྒྱུད་ལ་བདེ་བར་གཤེགས་པའི་སྙིང་པོ་འདི་ཡོད་དུས། རིམ་པས་སེམས་ཀྱི་སྐྱོན་རྣམས་ཇེ་ཆུང་ཇེ་ཆུང་དུ་བཏང་སྟེ། ཡོན་ཏན་གྱི་རིགས་རྣམས་ཇེ་ཆེར་བཏང་བ་ཡིན་ན། རིམ་པས་སེམས་ལ་འགྱུར་བ་འགྲོ་ངེས་ཡིན་པ་གོང་ས་མཆོག་གི་ཐུགས་མྱོང་དང་འབྲེལ་ཏེ་བཀའ་སློབ་འདི་ལྟར་གནང་འདུག། བྱས་ཙང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་འདྲའི་བསམ་བློ་བཏང་ནས་སེམས་ཐུལ་ལོས་བྱེད་དུས་ཙམ་ན་ཅིག་འགྲོ་ཡག་ཤིག་རེད་བྱས་ཏེ་ང་ཚོ་སྐྱབས་སུ་མཆི་ས་དེ་སངས་རྒྱས་བཅོམ་ལྡན་འདས་རེད། དེ་ལམ་ལ་བསླབས་ནས་ཨེ། མངོན་པར་རྫོགས་པར་སངས་རྒྱས་པ་རེད་མ་གཏོགས་དང་པོ་ནས་སངས་རྒྱས་རྒྱལ་བ་ཞིག་མ་རེད། ང་རང་ཚོ་ཚང་མ་ལོ་རྒྱུད་ལ་ཡ། ཏ་ཐཱ་ག་ཏ་གརྦྷ་ཟེར་ཡ་གི་དེ་བཞིན་གཤེགས་པའི་སྙིང་པོ་དེ་ང་རང་ཚོ་ཚང་མ་ལོ་གི་སེམས་ལ་ཡ། སེམས་རྒྱུད་ལ་ཡོད་རེད། ད་ཁོ་འབད་བརྩོན་བྱས་ནས་ག་ལེ་ག་ལེ་ལ།

ཨོ་ཡ། ང་ཚོ་སེམས་ཞུམ་རྒྱུ་ཡོད་མ་རེད། ང་ཚོ་ཁམས་བདེ་གཤེགས་སྙིང་པོ་རྒྱུད་ལ་ཡོད་རེད། ཨེ་ནི་ཐབས་ཤེས་ཀྱི་ལམ་རྒྱ་ཆེན་པོ་ཞེ་པོ་གཅིག་བཅོམ་ལྡན་འདས་ཀྱིས་གསུངས། དེ་བཞིན་མགོན་པོ་གང་ཉིད་ནས་མངོན་རྟོགས་རྒྱན་དང་དབུ་མ་འཇུག་པ་གཉིས་སྐུ་ན་ཆུང་དུས་ནས་ཐུགས་འཛིན་གནང་ཡོད་པ་དང། མངོན་རྟོགས་རྒྱན་གྱི་ནང་ས་ལམ་གྱི་འགྲོ་སྟངས་ཆ་ཚང་གསུངས་ཡོད་པ་དང། དབུ་མ་འཇུག་པའི་ནང་སྟོང་ཉིད་ཀྱི་ལྟ་བ་གཙོ་བོ་གསུངས་ཡོད་དུས། དཔེ་ཆ་བལྟ་རྒྱུ་ལས་སླ་པོ་ཞིག་མིན་ཡང་ཨུ་ཚུགས་བརྒྱབ་སྟེ་བལྟས་པ་ཡིན་ན། རིམ་པས་ལས་སླ་པོ་ཆགས་རྒྱུ་ཡིན་པ་སོགས་ཀྱི་བཀའ་སློབ་གནང་འདུག། མངོན་རྟོགས་རྒྱན་གྱི་ས་ལམ་འགྲོ་སྟངས་དེ་གའི་ཆ་ཚང་གསུང་གི་འདུག་བ། ཨེ་ནི་དབུ་མ་འཇུག་པའི་སྟོང་ཉིད་ཀྱི་ལྟ་བ་གཙོ་བོ་གསུང་གི་ཡོད་རེད། དཔེ་ཆ་དེ་དཀའ་ངལ་ཡོད་རེད་བ་ད། ད་ཡིན་ནའི་ཁོ་ཏོག་ཙམ་ཨུ་ཚུགས་རྒྱབ་སྟེ་བལྟས་ཡོང་དུས་ཨེ་ནི་གཞུག་ལ་ལས་སླ་པོ་ཆགས་བྱས། མངོན་རྟོགས་རྒྱན་གྱི་ཅིག་གི་ཐེག་པ་གསུམ་གྱི་ལམ་འགྲོ་སྟངས་དེ་གའི་བྱས་ཨེ་ནི་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡ་དེ་གའི་བྱས་ནས། རྒྱ་ཆེན་པོ་ཡག་པོ་ཞེ་པོ་ཞིག་གསུང་གི་འདུག་ག་ཨེ་ནི་དབུ་མ་འཇུག་པའི་དོན་ཚན་གཙོ་བོ་དེ་སྟོང་ཉིད་ལྟ་བ་གསུང་གི་ཡོད་རེད་བྱས་ཙང་མངོན་རྟོགས་རྒྱན་གྱི་བརྗོད་བྱ་གཙོ་བོ་གཅིག་གི་ཕར་ཕྱིན་གྱི་ལམ་དེ་ཡིན་གྱི་འདུག་བསམ་བློ་བཏང་ནས་ད་ང་རའི་ངོས་ནས་ཆ་བཞག་ན་ཕལ་ཆེར་མངོན་རྟོགས་རྒྱན་ནས་བཤད་པའི་དོན་དག་དེ་ཡིན་གྱི་འགོ་རོ་ཅིག་སེམས་ལ་ཡ་མྱོང་བ་སྐྱེ་ཐུབ་ཡ་བཟོ་ལྟ་ཆགས་ཀྱི་ཡོད་ཨེ་ནི་དབུ་མ་འཇུག་པའི།

བྱས་ཙང་ལ། དངོས་གནས་དྲང་གནས་ཀྱི་ངལ་གསོ་རྒྱག་ཡག་ཡག་ཤོས་དེ། དེ་འབྲེལ་གྱི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཐོག་བསམ་བློ་བཏང་ན། སེམས་ཀྱི་ངལ་གསོ་ཡག་ཤོས་རེད་ཤག། གོང་ཞུས་ཝེཊ་ནམ་དད་ལྡན་ཆོས་ཞུ་བ་བརྒྱ་དང་བརྒྱད་ཅུ་ཙམ་ཞིག་ལ་ད་ལན་དམིགས་བསལ་མཇལ་ཁ་གནང་ཡོད་ཅིང། ཁོང་རྣམས་ནས་འདི་ཚེས་ལྔ་དང་དྲུག་ཉིན་གཉིས་རིང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྷོ་ཤར་ཨེ་ཤ་ཡ་དད་ལྡན་ཆོས་ཞུ་བ་རྣམས་ལ།

ཨེ་ཤི་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། བོད་ནང་གི་བོད་མི་བཅུ་དྲུག་བཙན་ཤེད་ཀྱིས་གར་སོང་མེད་པར་གྱུར་པའི་གནས་སྟངས་ཤེས་རྟོགས་མེད་པའི་གནས་ཚུལ་ཐད་ལ་འཛམ་གླིང་ནང་བཙན་ཤེད་ཀྱིས་འགྲོ་བ་མིའི་གར་སོང་མེད་པར་གྱུར་པའི་གནས་སྟངས་ཐོག་ལ་ཕྱག་ལས་གནང་མཁན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་ལ་བོད་མི་དེ་དག་གང་དུ་ཡོད་མེད་དྲི་རྩད་གནང་པའི་གནས་ཚུལ་ཐོན་འདུག་དེ་ཡང་ཕྱི་ཟླ་དགུ་པའི་ཚེས་དྲུག་རེས་གཟའ་ལྷག་པའི་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ལྷན་ཚོགས་འཚོག་འཆར་ཡོད་པའི་སྐབས་དེར། མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚོགས་ཆུང་གིས་ཉེ་ཆར་བཏོན་པའི་སྙན་ཐོའི་ནང། བོད་མི་བཅུ་དྲུག་དེ་དག་ཆབ་སྲིད་ཀྱི་གནད་དོན་རྐྱེན་པས་བཙོན་འཇུག་བྱས་ཏེ་ཤེས་རྟོགས་མེད་པའི་ས་ཆར་བཙན་ཁྲིད་བྱས་གཏན་འཁེལ་ཡོད་པའི་སྐོར་བཀོད་ཡོད་པ་རེད།

བོད་མི་དེ་དག་གནད་དོན་དེ་ཁ་གསལ་ཇི་ཡོད་དང་རྒྱ་ནག་གཞུང་གི་ལངས་ཕྱོགས་ཇི་ཡོད་སྐོར་རྒྱ་ནག་ཕྱི་སྲིད་ལས་ཁུངས་དང་ཨ་མི་རི་ཀའི་རྒྱལ་སར་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་གསར་འགོད་འབྲེལ་མཐུད་པར་འབྲེལ་བ་ཞུས་པར་ད་ལྟའི་ཆར་ལན་གསལ་གང་ཡང་བྱས་མེད་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་འབོད་གནང་བར་ཕེབས་མཁན་སྐུ་ཚབ་ནས་རྒྱ་གར་གྱི་སི་རི་ན་ག་ས་གནས་སུ་གསར་འགོད་གསལ་བསྒྲགས་སྤེལ་ཏེ་རྒྱ་གར་གཞུང་ལ་བོད་དེ་བཙན་བཟུང་བྱས་པའི་རྒྱལ་ཁབ་ཞིག་ཏུ་ངོས་འཛིན་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་ཡོད་པ་རེད་འདུག། དེ་ཡང་ཕྱི་ཟླ་དགུ་པའི་ཚེས་ལྔ་རེས་གཟའ་མིག་དམར་ཉིན་རྒྱ་གར་གྱི ANI གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང་རྒྱ་གར་གྱི་ཇམ་མུ་ཀ་ཤི་མི་རི་ས་ཁུལ་ནང་བོད་དོན་ཞུ་འབོད་ཀྱི་ལས་འགུལ་སྤེལ་བར་ཕེབས་མཁན་གྱི་བོད་མི་མང་སྤྱི་འཐུས་ཟླ་བ་ཚེ་རིང་ལགས་དང་ཡེ་ཤེས་སྒྲོལ་མ་ལགས་བསྟན་པ་ཡར་འཕེལ་ལགས་བཅས་སྐུ་ཚབ་ཚོགས་ཆུང་གིས་མུ་མཐུད་ནས་རྒྱ་གར་གྱི་སི་རི་ན་གྷའི་ཁུལ་དུ་བོད་དོན་ཞུ་འབོད་ཀྱི་ལས་འགུལ་སྤེལ་དུ་ཕེབས་བཞིན་ཡོད་པ་དང། རེས་གཟའ་མིག་དམར་ཉིན་ཁོང་རྣམས་ཀྱིས་སི་རི་ན་གྷའི་ནང་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་བའི་ཐོག་བོད་དེ་ལོ་རྒྱུས་ཀྱི་བདེན་དཔང་ཐོག་ནས་དེ་སྔ་རང་དབང་རང་བཙན་དང་བདག་དབང་ཆ་ཚང་ལྡན་པའི་རྒྱལ་ཁབ་ཞིག་ཡིན་པར་འགྲེལ་བརྗོད་གནང་བ་དང་ཆབས་ཅིག་བོད་དེ་རྒྱ་ནག་གཞུང་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཞིག་ཏུ་རྒྱ་གར་གཞུང་གིས་ངོས་འཛིན་གནང་སྐྱོང་ཡོང་བའི་འབོད་སྐུལ་ཡང་ཞུས་ཡོད་པ་བཀོད་འདུག་ད་དུང་གསར་འགོད་ལྷན་ཚོགས་དེའི་ཐོག་ལ་སྐུ་ཚབ་ཚོས་བོད་ཀྱི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་ཡོང་བ་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དོན་ཚན་བཅུ་ཅན་གྱི་བོད་དོན་ཞུ་འབོད་ཀྱི་ནང་དོན་རྣམས་ངོ་སྤྲོད་གནང་བ་དང་ཆབས་ཅིག་རྒྱ་གར་གཞུང་ལ་ཞུ་འབོད་གནང་རྒྱུའི་དོན་ཚན་བཅུ་ཅན་གྱི་ནང་དོན་ནང་ལ་བོད་དེ་ལོ་རྒྱུས་ཀྱི་བདེན་དཔང་ཐོག་ནས་རང་བཙན་ཡིན་པ་དང་བོད་དེ་བཙན་འཛུལ་བྱས་པའི་རྒྱལ་ཁབ་ཞིག་ཏུ་ངོས་འཛིན་གནང་སྐྱོང་ཡོང་བའི་གནད་དོན་དེ་དག་ཡང་བཀོད་ཡོད་ལ། ད་དུང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་རྟོག་ཞིབ་ཆེད་དུ་རང་དབང་ཅན་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་བོད་དུ་འགྲོ་སྐྱོད་ཐུབ་ཐབས་ལ་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་ཐབས་གནང་དགོས་པ་དང་དེ་བཞིན་སྨྲ་བརྗོད་རང་དབང་དང་བསམ་ཚུལ་རང་དབང། ཞི་བའི་འདུ་འཛོམས། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་སོགས་ཀྱི་རང་དབང་གི་ཆེད་དུ་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཆེད་དུ་བསྐོ་བཞག་གནང་བའི་དམིགས་བསལ་སྐུ་ཚབ་གང་མགྱོགས་བོད་ནང་དུ་རྟོག་ཞིབ་ཏུ་ཕེབས་དགོས་པ་དང་དེ་བཞིན་རྒྱ་ནག་གཞུང་ལ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་གཙོས་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གློད་གྲོལ་གཏོང་དགོས་པའི་སྐོར་དང་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་གཉིས་ཕན་དབུ་མའི་ལམ་གྱི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚབ་དང་ལྷན་དུ་དོན་ཕན་ལྡན་པའི་གྲོས་མོལ་བྱ་དགོས་པའི་འབོད་སྐུལ་ཡང་གནང་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་ནག་གཞུང་གིས་བོད་ནང་གཞི་ཁྱོན་ཆེ་བའི་ཆུ་མཛོད་འཛུགས་སྐྲུན་བྱ་རྒྱུའི་འཆར་གཞི་དེར་རྒྱ་གར་གཞུང་གིས་ཇི་ལྟར་ཁ་གཏད་གདོང་ལེན་གནང་དགོས་མིན་ཐད་ལ་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་ཐུགས་ཚོར་ཡོད་པ་ཨ་རུ་ན་ཅལ་མངའ་སྡེའི་གྲོས་ཚོགས་སུ་གསུངས་འདུག་དེ་ཡང་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ཕྱི་ཟླ་དགུ་པའི་ཚེས་དྲུག་རེས་གཟའ་ལྷག་པའི་ཉིན་མངའ་སྡེའི་གྲོས་ཚོགས་སུ་རྒྱ་ནག་གཞུང་གིས་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་ས་འབྲེལ་བོད་ཀྱི་ས་ཁུལ་ནང་གཞི་རྒྱ་ཆེ་བའི་ཆུ་མཛོད་འཛུགས་སྐྲུན་བྱེད་བཞིན་པ་དེ་ཡིས་ཉེན་ཁ་ཆེན་པོ་བཟོ་གི་ཡོད་པར་བརྟེན་ནས་རྒྱ་གར་དབུས་གཞུང་ལ་ཨ་རུ་ནཱ་ཅལ་མངའ་སྡེའི་ཁུལ་གྱི་རྟ་མཆོག་ཁ་འབབ་གཙང་ཆུའི་ཐོག་ལ་རྒྱ་ནག་གི་ཆུ་མཛོད་ཉེན་ཁ་འགོག་པའི་ཆུ་རགས་གཞི་ཁྱོན་ཆེན་པོ་ཞིག་འཛུགས་སྐྲུན་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་པའི་སྐོར་གསུངས་ཡོད་པ་རེད། དེ་བཞིན་ཨ་རུ་ནཱ་ཅལ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ལོམ་བོ་ཏེ་ཡང་མཁའ་འགྲོ་ཞུ་བས་ཀྱང་རྒྱ་ནག་གཞུང་གིས་བོད་ཀྱི་ཡར་ཀླུང་གཙང་པོའི་ཐོག་ལ་གློག་ཤུགས་མེ་ག་ཝཊ་ཁྲི་དྲུག་བྱས་པའི་ཆུ་མཛོད་འཛུགས་སྐྲུན་བྱ་རྒྱུའི་ཐག་གཅོད་བྱས་ཟིན་ཡོད་པ་དང་དེ་ནི་རྒྱ་ནག་གཞུང་གི་ལོ་ལྔ་ཚན་བཅུ་བཞིའི་འཆར་གཞི་ཡིན་པའི་སྐོར་གསུངས་ཏེ། རྒྱ་ནག་གི་གཞི་ཁྱོན་ཆེ་བའི་ཆུ་མཛོད་ལས་གཞི་དེ་ཡིས་ཉེ་བའི་དུས་ཚོད་ནང་གཙང་ཆུ་དེའི་ཆུ་རྒྱུན་དུ་གནས་པའི་རྒྱ་གར་དང་བང་ལ་དེ་ཤ་རྒྱལ་ཁབ་ལ་ལྡོག་ཕྱོགས་ཀྱི་ཤུགས་རྐྱེན་ཐེབས་རྒྱུ་ཡིན་པ་སོགས་བློ་འཚབ་ཀྱི་གནས་སྟངས་འགྲེལ་བརྗོད་གནང་ཡོད་ལ། ཁོང་གིས་གནས་སྟངས་དེའི་ཐད་ལ་གཞུང་རིམ་པའི་ལྷན་ཚོགས་དང། རྟ་མཆོག་ཁ་འབབ་ཀྱི་གཙང་ཆུའི་རྒྱུན་ལས་ལྷན་ཚོགས་རིམ་པའི་ཐོག་ལ་བློ་འཚབ་ཀྱི་གནད་དོན་རྣམས་གླེང་སློང་ཐེངས་མང་གནང་ཡོད་པའི་སྐོར་གསུངས་འདུག་ད་དུང་ཁོང་གིས་གལ་ཏེ་རྒྱ་ནག་གཞུང་གིས་ཡར་ཀླུང་གཙང་པོའི་ཐོག་ཆུ་མཛོད་ཀྱི་འཛུགས་སྐྲུན་ཆ་ཚང་ལེགས་གྲུབ་བྱུང་བའི་རྗེས་ཨ་རུ་ན་ཅལ་མངའ་སྡེའི་ནང་གི་རྟ་མཆོག་ཁ་འབབ་གཙང་ཆུའི་གནས་སྟངས་ལ་བློ་འཚབ་ཡོང་རྒྱུ་ཡིན་པ་དང་དེ་ནི་གལ་ཏེ་རྒྱ་ནག་གཞུང་གིས་གཙང་ཆུ་ཁ་སྒྱུར་བཏང་བ་ཡིན་ཚེ་རྟ་མཆོག་ཁ་འབབ་གཙང་ཆུའི་ཆུ་རྒྱུན་ཆུང་དུ་འགྲོ་རྒྱུའམ་ཡང་ན་ཆུའི་མཐོ་ཚད་ཆེ་རུ་ཕྱིན་ནས་རྟ་མཆོག་ཁ་འབབ་གཙང་ཆུའི་རྒྱུད་དུ་གནས་པའི་གྲོང་ཚོ་དང་དེ་བཞིན་ཆུ་རྒྱུན་དུ་གནས་པའི་རྒྱ་གར་གྱི་ཨ་སམ་མངའ་སྡེ་དང་བང་ལ་དེ་ཤ་རྒྱལ་ཁབ་ནང་ཆུ་ལོག་གནོད་འཚེ་ཐེབས་རྒྱུ་ཡིན་ཞིང། དེར་བརྟེན་ཆུ་ལོག་གི་གནོད་འཚེ་མི་ཡོང་བའི་ཆུ་རགས་གཞི་ཁྱོན་ཆེན་པོ་འཛུགས་སྐྲུན་བྱ་དགོས་པ་དང་ཨ་རུ་ན་ཅལ་མངའ་སྡེའི་རྟ་མཆོག་ཁ་འབབ་གཙང་ཆུ་གནས་ཐུབ་པ་བྱ་དགོས་ཀྱི་རེད་ཅེས་གསུངས་འདུག། གསར་འགྱུར་སྙན་སྒྲོན་ཞུ་རྒྱུར་ཕྱི་ཟླ་དགུ་པའི་ཚེས་བདུན་ཉིན་ལ་དྭགས་གནམ་གཤིས་ཕོར་པའི་མཐའ་མའི་རྩེད་འགྲན་ཁྲོད་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་དང། ལྡི་ལི་རུ་ཁག་གཉིས་བར་རྩེད་འགྲན་གྱིས་ལྡི་ལི་རུ་ཁག་ནས་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་ལ་སྤོ་ལོ་དྲུག་བླུགས་ཏེ་ལྡི་ལི་རུ་ཁག་ལ་རྒྱལ་ཁ་ཐོབ་ཡོད་པ་རེད་འདུག་དེ་ཡང་ཨང་དང་པོར་ཐོབ་མཁན་ལྡི་ལི་རུ་ཁག་ལ་ཧིན་སྒོར་འབུམ་གསུམ་དང་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རུ་ཁག་ལ་ཧིན་སྒོར་འབུམ་གཉིས་བཅས་བྱ་དགའ་གནང་ཡོད་ཅིང། ཐེངས་འདིའི་རྩེད་འགྲན་མཐའ་མའི་སྐུ་མགྲོན་གཙོ་བོ་ཞིག་ནི་རྒྱ་གར་གྱི་རྐང་རྩེད་སྤོ་ལོ་རྩེད་མཁན་གྲགས་ཅན་བུ་ཆུང་བུ་ཀྲི་ཡཱ་ཞུ་བ་ཡིན་པ་དང་ཁོང་གིས་མཐའ་མའི་རྩེད་འགྲན་མགོ་མ་བཙུགས་གོང་ལ་ལ་དྭགས་རྩེད་རིགས་ཚོགས་པས

འགྲོ་བ་མིའི་ཐོབ་ཐང་དང་བོད་དོན་ཐད་མུ་མཐུད་ཕྱག་ལས་གནང་གི་ཡིན་པའི་སྐོར་གསུངས་འདུག་གནས་ཚུལ་དེའི་སྐོར་ལ་ཁེ་ན་ཏྲ་ནས་ཨུ་རྒྱན་ལགས་ཀྱིས་བཏང་གནང་བ་ཞིག་སྙན་སྒྲོན་ཞུ་གི་ཡིན།
འདི་ཟླའི་ཚེས་དྲུག་ཉིན་ཨོན་ཐེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱིས་གཙོ་འགན་གནང་བ་དང་ལྷན་དུ་ས་གནས་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་བཞི་མཉམ་རུབ་ཀྱི་ཐོག་ལྷག་དཀར་སྒོར་གཞས་དང་སྟབས་བསྟུན་ནས་ཁེ་ན་ཏྲའི་ནང་ཡོད་བོད་མི་ཡོངས་ཀྱི་མགྲིན་ཚབ་གནང་ནས་དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཨ་རིབ་བྷི་ར་ནི་ལགས། ཉེ་ཆར་ཁ་ན་ཏའི་ཁྲིམས་དོན་བློན་ཆེན་དང་ཁྲིམས་དོན་སྤྱི་ཁྱབ་ཏུ་བསྐོ་གཞག་གནང་བར་འཚམས་འདྲི་དང་མཇལ་དར་བསྒྲོན་པའི་མཛད་རིམ་ཞིག་ཚོགས་གནང་སོང། དེ་དོན་འཚམས་འདྲིའི་མཛད་སྒོ་དང་འབྲེལ་ཨོན་ཐེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བདེ་ཆེན་དགའ་བ་ལགས་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར།
ཁོ་རང་ཡིན་པ་ཡིན་ན་ང་ཚོ་ཉིས་སྟོང་བཅོ་ལྔ་ནས་གྲོས་ཚོགས་འཐུས་མིའི་ནང་ལ་ཕྱག་ལས་གནང་བྱས། བོད་པའི་གི་མི་མང་ལ་ཡིན་ནའི་རེད་སྤྱི་པ་ལ་ཡིན་ནའི་རེད་ཁོ་རང་གིས་ཐུགས་ཕན་གསོས་པའི་ཕྱག་ལས།

ཐུགས་རྗེ་ཆེ་ཞུ་བ་སོགས་ཀྱི་འགྲེལ་བརྗོད་གནང་སོང། དེ་མིན་ཨོན་ཐེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་གཅིག་མཚུངས་ཀྱིས་སྐུ་ཞབས་ཁོང་ལ་འཚམས་འདྲི་ཞུས་གནང་བ་དང་སྦྲགས་ས་གནས་བོད་རིགས་གཞོན་སྐྱེས་ཚོ་ཁོང་གི་མི་ཚེའི་བརྒྱུད་རིམ་ཁག་ལ་མིག་དཔེ་བལྟས་ནས་རང་རེའི་སྤྱི་ཚོགས་ནང་གཞོན་སྐྱེས་གང་མང་ཁོང་ལྟར་རླབས་ཆེན་གྱི་ཕྱག་ལས་གནང་རྒྱུའི་རེ་བ་དང་མིག་དཔེར་ལྟ་དགོས་པའི་གལ་གནད་དང་མུ་མཐུད་མཉམ་ལས་ཐོག་ཕྱག་ལས་གང་མང་གནང་ཐུབ་པའི་རེ་བ་ཡོད་པ་སོགས་ཀྱི་གཏམ་བཤད་གནང་སོང། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོ་ལ་ཨ་རིབ་ལགས་ལོ་གཅིག་ཡིན་པའི་སྐབས་སུ་ཁེ་ན་ཏྲ་ལ་ཡ་ཨ་ནི Uganda གི་ཨ་ནི Asian

བལ་ཡུལ་རྒྱལ་ས་ཀཏ་མན་གྲུའི་ནང་རྟེན་གཞི་བྱས་པའི་བགྲེས་པོའི་འབེལ་གཏམ་རྩོམ་སྒྲིག་ཚོགས་པའི་གོ་སྒྲིག་ཐོག་ཟླ་བ་འདིའི་ཕྱི་ཚེས་ལྔ་དང་དྲུག་བཅས་ཉིན་གྲངས་གཉིས་རིང་གཡུང་དྲུང་བོན་གྱི་གདན་ས་ཆེན་མོ་དཔལ་ལྡན་ཁྲི་བརྟན་ནོར་བུ་རྩེར་བོན་རིག་པའི་བགྲོ་གླེང་ཐེངས་བཞི་པ་སྐོང་ཚོགས་གནང་ཡོད་པ་རེད། བགྲོ་གླེང་གི་ཚོགས་མགོན་དུ་སྐྱབས་རྗེ་སློབ་དཔོན་ཚངས་པ་བསྟན་འཛིན་རིན་པོ་ཆེ་མཆོག་དང་སྐྱབས་རྗེ་སྒྲུབ་གྲྭའི་མཁན་པོ་ཚུལ་ཁྲིམས་བསྟན་འཛིན་རིན་པོ་ཆེ་རྣམ་གཉིས་དབུས་པའི་བཤད་སྒྲུབ་མཁན་སློབ་རྣམ་གཉིས་དང་རྩ་འཛིན་སློབ་དཔོན་རྣམ་པ་དགེ་བཤེས་གྲུབ་སྟོན་པ། གྲྭ་མང་གསོ་རིག་འབུམ་བཞིའི་དགེ་སློབ་བཅས་ཕེབས་ཡོད་པ་མ་ཟད་དགེ་བཤེས་དང་ཆེད་སྦྱོང་སློབ་སྟོན་པ་ཞིབ་འཇུག་སློབ་མ་སློབ་གཉེར་བ་བཅས་ཁྱོན་བགྲོ་གླེང་ཐོག་དངོས་སུ་མཉམ་ཞུགས་གནང་མཁན་མི་གྲངས་བཅུ་བཞི་བྱུང་ཡོད་འདུག་ཐེངས་འདིའི་བགྲོ་གླེང་གི་བརྗོད་གཞི་གཙོ་བོ་ལོ་རྒྱུས་དང་མི་སྣ་གནས་རི་ལྟ་གྲུབ་རིག་གཞུང་མཚན་ཉིད་གཞུང་ལུགས་སོགས་ཀྱི་ཐོག་གཏམ་བཤད་དང་དྲི་བ་དྲིས་ལན་གནང་ཡོད་སྐོར་བགྲོ་གླེང་གོ་སྒྲིག་པ་བཀའ་རམས་པ་ཚུལ་ཁྲིམས་རབ་བརྟན་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
བགྲོ་གླེང་གི་བརྗོད་གཞི་འདྲ་བོ་བྱས་པ་ཡིན་ན་ཨ་ནི་ཁ་ཤས་ཀྱིས་ད་སྐད་རིགས་སྐོར་ལ་དེ་འདྲའི་འདུག་དཔེར་ན་དེ་སྐད་རིགས་འབྲུག་པའི་གི་སྐད་རིགས་དེ་ཅིག་ཉམས་ཆག་ག་རེ་བྱས་ནས་འགྲོ་གི་ཡོད་མེད་འགྲོ་ལུགས་འགྲོ་སྟངས་ག་འདྲས་ཡོད་མེད་དང་ད་དེ་འདྲ་བ་ག་འདྲས་ཡོད་མེད་དེ་འདྲས་ཀྱི་སྐོར་ལ་ཅིག་སྐད་ཉམས་ཆག་གི་ཉེ་འབྲེལ་གྱི་རྩོམ་ཡིག་དེ་འདྲས་དག་ན་གཞིག་གིས་ཅིག་ཡང་བོན་པོ་གི་རིག་གཞུང་ནང་ལོགས་ལ་མོ་རྒྱག་ཡས་ཟེར་ཡས་ཡོད་ར་དེ་འདྲས་མོ་གི་སྐོར་ལ་འདུག་མདོར་བསྡུས་ནས་བཤད་ན་ལྟ་གྲུབ་དང་ལོ་རྒྱུས་དང། བོད་རང་བཞིན་གྱི་མན་ངག་དང་ཨ་ནི་གནས་རི་དང་དེ་ནི་འདྲ་བོ་ཅིག་རེད་ཞག་ནོ་མདོ་ཚུར་བསྡུས་པ་ཡིན་ན། བོན་རིག་པའི་བགྲོ་གླེང་ཚོགས་འདུ་དེ་བཞིན་བལ་ཡུལ་ནང་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ཧི་མ་ལའི་རི་རྒྱུད་ཁུལ་ནས་བལ་ཡུལ་དེ་བཞིན་ལོ་རྒྱུས་ཀྱི་ཐོག་ནས་བོན་གྱི་ཆོས་དང་རིག་གཞུང་དང་འབྲེལ་བ་དམ་ཟབ་ཡོད་པའི་ས་ཁུལ་ཞིག་དང་བོན་ཆོས་དར་འཕེལ་ཆེན་པོ་བྱུང་སའི་ས་ཁུལ་ཞིག་ཆགས་ཀྱི་ཡོད་པ་མ་ཟད། བལ་ཡུལ་ནང་བོན་པོའི་གནས་རྩ་ཆེན་རིགས་མང་པོ་ཡོད་པར་བརྟེན་མ་འོངས་པར་རིག་གཞུང་དེ་དག་དར་སྤེལ་རྒྱུན་འཛིན་ཡོང་ཐབས་དང་ས་གནས་འདིར་བགྲོ་གླེང་ཞིག་གོ་སྒྲིག་ཞུས་ན་དགེ་མཚན་ཆེན་པོ་ཡོད་པའི་དགོངས་ཚུལ་ཕེབས་པ་བཞིན་བོན་རིག་པའི་བགྲོ་གླེང་ཐེངས་བཞི་པ་འདི་ལོ་བལ་ཡུལ་ནང་འཚོགས་པ་ཞིག་ཡིན་པ་ཁོང་ནས་མུ་མཐུད་གསུངས་དོན།
གཡུང་དྲུང་བོན་གྱི་ཆོས་དང་འབྲེལ་བ་ཡོད་ཆོས་གི་དཔེར་ན་གཅིག།

ཐེངས་འདིའི་བགྲོ་གླེང་ནང་སློབ་གཉེར་པ་མང་པོ་ཞིག་ནས་མཉམ་ཞུགས་གནང་ཡོད་སྟབས་ད་རེས་ཀྱི་བགྲོ་གླེང་འདིའི་བརྒྱུད་ཕན་ཚུན་བསམ་ཚུལ་བརྗེ་རེས་དང་ཁོང་ཚོའི་བསླབ་པ་སློབ་གཉེར་ཡར་རྒྱས་ཡོང་ཐབས་སུ་ཕྱོགས་ཡོངས་ནས་ཕན་ཐོགས་ཆེན་པོ་བྱུང་ཡོད་པ། བཀའ་རམས་པ་ཚུལ་ཁྲིམས་རབ་བརྟན་ལགས་ཀྱིས་གསུང་གི་འདུག། རྩོམ་ཤོག་འབྲི་ཡས་དང་སོ་སོ་གི་དགོངས་དག་ཅིག་བཤད་ཡས་དང་མང་པོ་ཅིག་དང་པོ་ཅིག་དཔེ་ཆ་ལྟ་ཡས་དང་བརྒྱུད་རིམ་མང་པོ་ཅིག་འགྲོ་དགོས་དུས་སོ་སོ་སྒེར་པ་རང་ལ་བྱས་པ་ཡིན་ན། ཨ་ནེ་ཕན་ཐོགས་མང་པོ་ཅིག་ཡོད་བ་དང། དེ་ནི་འདྲ་བོ་ཅིག་རེད་བཞག་དེ་ནི་གཅིག་མང་པོ་ཅིག་གི་དཔེ་ན་ང་ཚོ་གི་བགྲོ་གླེང་གི་ཆ་རྐྱེན་གཏོང་དུས། བརྗོད་གཞི་དེ་ཡིན་གཅིག་མིན་གཉིས་གསར་པ་ཡིན་དགོས་བ་དང་རེད་བ། ཨ་ནེ། དེ་ལ་གཅིག་དམིགས་བསལ་གི་རང་གི་ལྟ་བ་སྟོན་དགོས་བ་དང་ནང་གཅིག་གི་དེང་དུས་གི་རྩོམ་རིག་ཞིབ་འཇུག་བྱེད་ཐབས་ཀྱི་དགོངས་དག་ཅིག་དང་ཞིབ་འཇུག་རིག་པ་བེད་སྤྱད་ནས་རྩོམ་ཡིག་འབྲི་དགོས་ཀྱི་ཡོད་ཟེར་དེ་འདྲ་བྱས་ཡོད་རེད་ད་གང་ཐུབ་ཐུབ་འདྲ་ཚང་མ་གི་བྱས་ཡོང་དུས་དེ་ལ་གཅིག། ད། ཕན་ཐོགས་མང་པོ་ཅིག་ཡོང་གི་འདུག་བསམ་བསམ་འདྲ་ཅིག་འདུག་ལ།
བགྲོ་གླེང་ཐོག་སྐྱབས་རྗེ་སློབ་དཔོན་རིན་པོ་ཆེ་མཆོག་ནས་བགྲོ་གླེང་ནི་འཆད་རྩོད་རྩོམ་གསུམ་ལས་འཆད་པའི་ཁོངས་ཡིན་པ་དང་མི་ཚེར་ཐོས་བསམ་མཛད་མཁན་རྣམས་ལ་མཚོན་ན་བགྲོ་གླེང་ནི་ཚོགས་འདོན་དག་ཐེར་དང་འགལ་དོན་སྐྱོན་སེལ་བྱེད་སྤྱད་གལ་ཆེན་ཞིག་ཆགས་ཀྱི་ཡོད་སྐོར་དང་རྩོམ་ཡིག་དང་གཏམ་བཤད་ཀྱི་སྔོན་དུ་དཔེ་གཞུང་ཁག་ལ་དཔྱད་པ་ཞིབ་མོ་གནང་རྒྱུ། གལ་ཆེ་ཡིན་པ་གསུང་བཤད་གནང་ཡོད་འདུག་དེ་བཞིན་སྐྱབས་རྗེ་སྒྲུབ་གྲྭའི་མཁན་པོ་ཚུལ་ཁྲིམས་བསྟན་འཛིན་ལགས་ནས་ཞིབ་འཇུག་གི་རྩོམ་ཡིག་བྲིས་པར་དཔེ་ཆ་ཁ་ཤས་ནས་ལུང་ཚིག་བཏུས་སྒྲུག་འདྲ་པོ་དང་གཞན་གྱིས་བཤད་པའི་སྣེ་མོར་འཇུས་ནས་གྲ་ཆགས་ཆགས་བཤད་པ་ཙམ་མིན་པར་རང་གི་ལྟ་བ་གསལ་སྟོན་བྱས་ནས་བརྗོད་གཞི་གསར་པར་འཇུ་ཐུབ་དགོས་པ་དང་དེ་ཡང་དད་མོས་ཙམ་མིན་པར་ཚན་རིག་དང་མཐུན་པའི་དཔང་རྟགས་ཡོད་པ་བྱེད་དགོས་ཞེས་བཀའ་སློབ་གནང་ཡོད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་སྤྱིར་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ང་རང་ཚོ་སོ་སོའི་སྒྲུང་དང་ལོ་རྒྱུས་དེ་དག་སྒྱུ་རྩལ་ལམ་བུ་གང་ཞིག་ཐོག་ནས་ཡིན་རུང་བོད་པ་རང་ངོས་ནས་བཤད་ཐུབ་རྒྱུ་དེ་གལ་གནད་ཆེན་པོ་ཞིག་ཡིན་པ་བོད་པའི་གཞོན་སྐྱེས་གློག་བརྙན་བཟོ་སྐྲུན་པ་དང་དངོས་བྱུང་གློག་བརྙན་བཟོ་སྐྲུན་པ་དགེ་ལེགས་དཔལ་བཟང་ལགས་ཀྱིས་ངོས་འཛིན་གནང་གི་ཡོད་པ་ལས་དགེ་ལེགས་དཔལ་བཟང་ལགས་སུ་གློག་བརྙན་བཟོ་སྐྲུན་གྱི་སྒྱུ་རྩལ་ལམ་ལ་འཇུག་སྟངས་དང། བཙན་བྱོལ་བོད་མིའི་ཁྲོད་གློག་བརྙན་བཟོ་སྐྲུན་གནང་མཁན་ཞིག་གིས་གདོང་ལེན་གནང་དགོས་ཇི་ཡོད་སྐོར་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པའི་ལེའུ་གཉིས་པ་དེ་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། བདུན་ཕྲག་སྔོན་མའི་ལེ་ཚན་ནང་ལ་བོད་པའི་གཞོན་སྐྱེས་གློག་བརྙན་བཟོ་སྐྲུན་པ་དང་དངོས་བྱུང་གློག་བརྙན་བཟོ་སྐྲུན་པ་དགེ་ལེགས་དཔལ་བཟང་ལགས་ཀྱིས་གློག་བརྙན་བཟོ་སྐྲུན་གྱི་སྒྱུ་རྩལ་གྱི་ལམ་དེ་ལ་འཇུག་སྟངས་དང་བཙན་བྱོལ་བོད་མིའི་ཁྲོད་གློག་བརྙན་བཟོ་སྐྲུན་པ་གནང་མཁན་ཞིག་གིས་གདོང་ལེན་གནང་དགོས་ཇི་ཡོད་སྐོར་ལ་ངོ་སྤྲོད་ཞུས་པ་ཡིན། དེ་རིང་ཁོང་གི་གློག་བརྙན་བཟོ་སྐྲུན་གནང་ཕྱོགས་དང་མ་འོངས་པའི་ལས་འཆར་དང་འབྲེལ་བའི་སྐོར་ལ་ཞུ་གི་ཡིན། དགེ་ལེགས་ལགས་སླར་ཡང་ལས་རིམ་དེའི་ཐོག་ལ་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ཐོག་མར་འདི་ལ་ཡང་ཁྱེད་རང་གིས་གློག་བརྙན་བཟོས་གནང་སྐབས་ཨ་ནི། གློག་བརྙན་གྱི་སྒྲུང་ཟེར་ནའི་ད་བརྗོད་གཞི་དེ་ག་འདྲས་གདམ་གནང་གི་ཡོད་ན། ཨོ་བཀྲ་ཤིས་བདེ་ལེགས་མཁའ་འགྲོ་ལགས་ཨ་ནི་དེ་གོ་སྐབས་གནང་བ་དེ་ལ་ཐུགས་རྗེ་གནང། ད་འོང་ད་ལྟའི་དམིགས་བསལ་མ་བཟུང་ན་ད་ལྟའི་ངས། ང་རང་ལ་ཡ་ཅིག་སྒྲུང་དང་མ་སོང་ན་ཡ་ཅིག་གནས་ཚུལ་ཡིན་ན་རེད་ཅིག་གནད་དོན་ཡིན་ན་རེད་ག་འདྲའི་དེ་འདྲ་བོ་ཅིག་ཅིག་མཐོང་ཡོང་དུས་འདི་སྒང་ལ་ང་རང་ངོས་ནས་ད་འདི་རྗེས་མ་རྒྱལ་སྤྱི་སྡིངས་ཆའི་སྒང་ལ་ཡིན་ན་རེད་མི་མང་ལ་ཡ་འདི་གནས་ཚུལ་འདི་ཏན་ཏན་ཁོང་ཚོ་ལ་ཤེས་བ་འདུག་ལ་ཡ་ཡི་དང་པོ་ཚོར་བ་ཅིག་འདུག་མི་འདུག་ངས་དེ་བརྟག་ཞིབ་འོ་ས་བྱེད་ཀྱི་ཡོད་ཨ་ནི་འདི། ཚོར་བ་འདི་བསྐྲུན་ཐུབ་ས་རེད་འདི་གནས་ཚུལ་འདི་ཏན་ཏན་མི་དམངས་ལ་ཡ་ཅིག་བཤད་ཡ་དེ་གལ་ཆེན་པོ་རེད་འདུག་བསམ་པ་ཡིན་ན་ཨ་ནི་གཞི་ནས་འཆར་གཞི་བཏིང་དུས་ཨ་ནི་འཆར་གཞི་འདིའི་ནང་ལོགས་ལ་ཡ་ད་འདི་སྒྲུང་འདི་རྗེས་མ་བཤད་དུས་བཤད་སྟངས་ག་འདྲེ་ཐོག་ནས་བཤད་ཐུབ་ས་རེད་ལས་སྦྱོར་བ་ལ་འདི་ལ་ཡ་ངས་ཤུགས་རྐྱེན་དུས་ཚོད་དང་མ་སོན་ན་མང་པོ་འགྲོ་སོང་བཏང་གི་ཡོད། ཨཱ་ནི། དེ་དགེ་ལེགས་ལགས་ད་ལྟ་བར་ལྟད་མོ་མང་པོ་བཟོས་པ་ན་ཁྱེད་རང་གི་ལྟད་མོ་བཟོས་པའི་བརྒྱུད་རིམ་ནང་ལོགས་ལ་ཡང་དཀའ་ངལ་ཆེ་ཤོས་ག་རེ་ཡིན་པ་དང་དཀའ་ངལ་དེ་ཚོ་ལ་ཁྱེད་རང་གིས་ཡང་གདོང་ལེན་ག་འདྲི་ཟེར་གནང་གི་ཡོད་ནམ། ང་ཚོ་བཙན་བྱོལ་ནང་ལོགས་ལ་ཡང་དཀའ་ངལ་འཕྲད་པ་ཅིག་ཡོད་རེད་ང་ཚོ་འདི་ག་ལ་ཡང། གློག་བརྙན་བཟོས་བསྐྲུན་ཡིན་ན། ཏན་ཏན་ང་ཚོ་འགྲོ་སོང་ཤུགས་ཆེན་པོ་ཞིག་འགྲོ་གི་རེད་དཀའ་ངལ་འཕྲད་པ་ཅིག་རེད་གཞན་པ་སྤྱི་ཚོགས་མང་ཆེ་ལ་ཡང་དེ་ག་ཟེར་གྱི་ང་ཚོ་དཀའ་ངལ་འཕྲད་ཀྱི་ཡོད་མ་རེད་ག་རེ་ཡིན་ཟེར་ན་ཁོང་ཚོ་གློག་བརྙན་དེ་བཟོས་པ་ཡིན་ན་ཁོ་བརྟེན་ས་ཡོད་རེད། གསུང་ས་ཡོད་རེད་ཆ་ཚང་རྙེད་ནས་ལམ་ཁ་དྲུག་ཅིག་ཡོད་རེད་བ་ལ། ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་འདི་ཡི་བརྒྱུད་རིམ་དེ་མེད་པ་ཡིན་དུས། ད་ཡང་ང་ཚོ་དངུལ་གྱི་བརྒྱུད་རིམ་དེ་སྒང་ལ་ཡ་ང་ཚོ་དཀའ་ངལ་ཅིག་བྱེད་ཅེས་ང་ཚོ་ཐབས་ཤེས་ཅིག་བཙལ་བ་རེད་འདི་ཡིན་ང་ཚོ་ཨ་ནི་འདི་རྗེས་ལ་ཡ་ད་ག་འདྲས་དཀའ་ངལ་ག་འདྲས་བྱུང་བ་ཡིན་ན་ཅིག་བཟོ་ཐུབ་པ་བྱུང་བ་ཡིན་ནའི་ད་བཟོས་ཚར་ནས་ཡང་སྟོན་ས་དེ་ཡང་དཀའ་ངལ་ཅིག་རེད། ད་ཅི་ན་ན་ང་ཚོ་དཀའ་ལས་འདི་ག་ཞིག་རྒྱག་དུས་ལམ་སང་ཅིག་དྲ་རྒྱ་ནང་ལོ་ལས་བླུག་དེ་ཡ་དང་དེ་འདྲས་བྱུང་པ་ཡིན་ན། ཅིག་ཡང་ལམ་ཁ་འདི་ཏག་ཏག་མ་འགྲིག་ཡོད་འདྲ་བོ་ཅིག་འདི་སོང་ཙང་ང་ཚོ་དཀའ་ངལ་གསུམ་པ་འདི་ང་ཚོ་སྤྱིར་བཏང་གི་རྒྱལ་སྤྱིའི་གློག་བརྙན་དུས་སྟོན་མང་པོ་ཅིག་ཡོད་རེད་འདི་ནང་ལོ་ལས་ཡ། ཚུད་ཡ་ལ་ཡང་ཆ་རྐྱེན་མང་པོ་ཅིག་ཚང་དགོས་རེད་འདི་ཚང་ཡ་ལ་ཡང་ང་ཚོ་དཀའ་ངལ་ཅིག་ཡོད་རེད་ད་ཅིག་སོང་ཙང་དཀའ་ངལ་དམིགས་བསལ་ད་རབ་དང་རིམ་པ་བྱས་ཅིག་དཀའ་ངལ་མང་པོ་ཅིག་ཡོད་རེད་ཡིན་ན་ད་ལྟའི་ང་རང་ཚོ་ད། བཙན་བྱོལ་སྤྱི་ཚོགས་ནང་ལོ་ལེ་ཡང་ཅིག་རོགས་པ་བྱེད་མཁན་མང་པོ་བྱས། ཅིག་ཕར་ཚུར་ཅིག་ཕན་ཚུན་ཅིག་འབྲེལ་བ་ཡག་པོ་ཡོད་དུས་དཀའ་ངལ་མང་པོ་ཅིག་ཡང་ག་ལེ་ག་ལེ་ཅིག་འབྲེལ་བ་ཡག་པོ། འབྲེལ་བ་བཟང་པོ་ཡོད་ཙང་ནི། སེལ་ཐུབ་པ་བྱུང་སོང་ང་རང་སྒེར་གྱིས་ང་ཚོ་ང་རང་ལ་ཡང་ཚོར་སྣང་ཡོད་འདྲ་འདྲ་བོ་བྱུང་སོང་ཞུ་ཡ་ཡིན།

ཁོ་རང་རྣམ་པ་ཚོས་ཀྱི་འགྲན་སྡུར་གྱི་དུས་ཆེན་གྱི་ཁ་ནང་ལོ་ལེ་ཡ་མ་རེད་ཡིན་ན་ཟུར་དུ་ང་ཚོ་གློག་བརྙན་སྟོན་ཐུབ་པ་བྱུང་སོང་དེ་ཡི་ནང་ལོ་ལེ་ཡ་ཨ་ནི་ཕྱི་རྒྱལ་ཁག་མང་པོ་ནས་ང་ཚོ་གློག་བརྙན་མང་པོ་ཅིག་ཡོད་རེད་ད་ནང་བཞིན་གློག་བརྙན་གཟིགས་མོ་བ་རྣམ་པ་ལྷན་རྒྱས་མང་པོ་ཅིག་ཕེབས་ཤག་ཨ་ནི་གང་དགའི་སྤྲོ་བོ་ཞུ་གནང་བྱས་ཨ་ནི་བོད་དོན་ནང་ལོ་ལེ་ཡ་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཡིན་སྡེ་ཁག་མང་པོ་ཞིག་ཕེབས་ཤག་ཨ་ནི་གང་དགའི་སྤྲོ་བོ་ཞུ་བོ་ཅིག་གནང་བྱས་བྱས་ཨ་ནི། དེ་རིང་གི་གློག་བརྙན་དེ་འདི་བརྒྱུད་བྱས་ནི་གནས་ཚུལ་གསར་པ་མང་པོ་ཅིག་ཤེས་ཐུབ་པ་བྱུང་སོང་ད་ནང་བཞིན་གློག་བརྙན་དེ་ནི་མ་འོངས་པ་ཡིན་ན་ཡང་ཁོ་རང་ཚོ་ངོས་ནས་གཡས་གཡོན་ཁག་མང་པོ་ཅིག་ལ་ཡང་འགྲེམ་སྤེལ་ཞུ་ཐུབ་པ་བྱེད་ཀྱི་ཡིན་ཟེར་བྱས་བྱས་གསུང་གི་འདུག་དེ་འདྲས་བྱུང་སོང་ལ། ལགས་སོ་ཐུགས་རྗེ་གནང། དགེ་ལེགས་ལགས་ཁྱེད་རང་ང་ཚོའི་ལེ་ཚན་ཐེངས་གཉིས་ནང་ལ་ཕེབས་རྗེས་ཁྱེད་རང་གིས་གློག་བརྙན་བཟོ་སྐྲུན་གནང་ཕྱོགས་དང་གློག་བརྙན་བཟོ་སྐྲུན་ཐོག་སློབ་སྦྱོང་གནང་བ་ཙམ་མ་ཡིན་པར་ཉམས་མྱོང་བསགས་ཐུབ་རྒྱུ་དེ་གལ་འགངས་ཆེན་པོ་ཡིན་པ། སྐོར་ལ་གསུངས་སོང་མ་ཟད་གློག་བརྙན་བཟོ་སྐྲུན་གྱི་སྒྱུ་རྩལ་ལམ་དེ་ལ་དབྱིངས་ཡོད་མཁན་དང་བཟོ་སྐྲུན་གནང་མཁན་ཞིག་བྱེད་འདོད་ཡོད་པའི་གཞོན་སྐྱེས་ཚོར་དང་པོ་རང་ནས་ལམ་འདི་ལས་སླ་པོ་ཞིག་མིན་པར་བསམ་བློའི་ཐོག་ལ་གྲ་སྒྲིག་དགོས་པ་བཅས་ནི་ངོ་སྤྲོད་གསལ་པོ་ཞིག་གནང་སོང་ལེ་ཚན་གསན་མཁན་རྣམ་པ་ཚོའི་ཚབ་ཞུས་ཏེ་ཐུགས་རྗེ་ཆེ་ཞུ་ཡིན། ལའང་ཐུགས་རྗེ་གནང་ཁར་ལའང་ཐུགས་རྗེ་གནང་གོ་སྐབས་གནང་དེ་ལ་ཐུགས་རྗེ་གནང།
བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་གི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདི་གི་ནང། བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཀིརྟི་རིན་པོ་ཆེ་མཆོག་གི་དྲུང་ཡིག་རྒན་འཇིགས་མེད་ལགས་ཆེད་དུ་གདན་འདྲེན་ཞུས་ནས་ད་ཉེ་བའི་ཆར་ད་རྒན་འཇིགས་མེད་ལགས་ཀྱི་ཐོག་ནས། ཀིརྟི་རིན་པོ་ཆེ་གི་ཆབ་སྲིད་དང་འབྲེལ་བ་གི་ཕྱོགས་གི་མཛད་རྣམ་དེབ་ཕྲེང་གསུམ་ཡོད་པ་ཤར་སྟག་མོའི་བུ་ཟེར་ཡ་ཅིག་ད་རྩོམ་སྒྲིག་གནང་ཡོད་པ་རེད་དེ་འདྲ་ཡིན་དུས་ཐོག་མར་རྒན་འཇིགས་མེད་ལགས་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ནས་རྒན་འཇིགས་མེད་གི་ང་ལ་ད་ཅིག་ཀིརྟི་རིན་པོ་ཆེ་གི་ཆབ་སྲིད་གི་ཕྱོགས་གི་མཛད་རྣམ་དེ་འདྲའི་ཅིག་རྩོམ་སྒྲིག་གནང་དགོས་ཡ་གི་རྒྱབ་ལྗོངས་དང་དེ་ག་ནང་བཞིན་གི་ད་ཅིག་མཛད་རྣམ་དེ་གི་སྙིང་དོན་གི་སྐོར་རྒན་གི་ང་ལ་ངོ་སྤྲོད་ཅིག་གནང་ན། གནང་བ་ལགས་སོ། ད་འདི་མཛད་རྣམ་འདི་གི་སྙིང་དོན་འགྲོ་དེ་ད་གཙོ་བོ་རིན་པོ་ཆེ་གི་ཁོ་རང་སྐུ་ཚེ་རིང་དེ་ད་སྤྱི་དོན་དང་ཆོས་སྲིད་ཀྱི་མཛད་པ་མང་པོ་ཞིག་གནང་བ་དེའི་ནང་ནས་ད་རིན་པོ་ཆེ་ཁོ་རང་སྐུ་ན་ཕྲ་དུས་ནས་ཀྱི་འཚར་ལོངས་བྱུང་སའི་ཁོར་ཡུག་ཡིན་ན་འདྲ། ནི་རྗེས་འདི་ཡར་ད་བཙན་བྱོལ་ནང་ཕེབས་ནས་རྗེས་ཕྱག་ལས་གནང་སྟངས་ཀྱི་ཆ་ནས་རང་བཞིན་གྱི་ད་ཆབ་སྲིད་སྐོར་དེ་མང་བ་ཅིག་ཆགས་དེ་ཡོད་རེད། དེ་ཡིན་དུས་ད་འདི་ནང་ལ་སྐུ་ན་ཕྲ་དུས་ནས་བཟུང་ཆབ་སྲིད་དང་འབྲེལ་བའི་གནས་ཚུལ་ག་རེ་བྱུང་ཡོད་མེད་དང་ལྷག་པར་དུ་ད་བཙན་བྱོལ་ནང་ལ་ཕེབས་ནས

བ་དེ་མི་ཚེ་ཆགས་བསྡད
ཡོད་རེད། རང་ལུས་མེར་སྲེག་གི་གནས་ཚུལ་ཡིན་ན་འདྲ་སྤྱིར་བཏང་གི་གནས་ཞི་རྒོལ་གི་གནས་སྟངས་ཡིན་ན་འདྲ་དེ་འདྲའི་གི་སྐབས་ཐོག་ལ། སྤྱིར་བཏང་གི་བོད་ནང་གི་ག་ས་ག་བ་ལ་ཡར་ལངས་ཧ་ལས་བ་ཤུགས་ཆེན་པོ་བྱུང་བ་ཙམ་དུ་མ་ཟད་དུ་དམིགས་བསལ་གི་ད་རིན་པོ་ཆེ་དང་འབྲེལ་བ་ཡོད་ཇོ་གི་ས་ཁུལ་ཟེར་དགོས་རེད་བ་ད་ཅིག་རིན་པོ་ཆེ་གི་ལྷ་སྡེ་མི་སྡེ་དང་དགོན་པ་ད་དེ་འདྲ་ཡོད་ས་གི་ས་ཁུལ་དེ་སོགས་ལ་ཧ་ཅང་གི་ཤུགས་ཆེན་པོ་དེ་འདྲ་བྱུང་ཡོད་ཙང། རྒྱལ་སྤྱིའི་སྒང་ནས་དམིགས་བསལ་གི་དོ་སྣང་གྱིས་ད་སྲིད་དོན་པ་ད་ཉམས་ཞིབ་པ་ད་གསར་འགོད་པ་དེ་འདྲ་མང་པོ་ནས་རིན་པོ་ཆེ་ལ་ཐུག་ཡོད་རེད་བ་དེ་འདྲ་ཡིན་དུས་ཡང་དེ་སོགས་ཀྱི་སྐོར་ཡང་ཐུག་དུས་རིན་པོ་ཆེ་གི་བཀའ་མོལ་ག་འདྲ་སེ་གནང་ཡོད་པ་རེད་ཁོ་ཚོ་ལ་ཡང་ཅིག་ག་རེ་ཟེར་དགོས་རེད་ཅིག་འབྲེལ་ལམ་གྱི་བརྒྱུད་རིམ་འདྲ་བོ་གི་ཐོག་ནས་ཡང་ཁོ་ཚོ་ལ་ཕར་ཅིག་འགྲེལ་བཤད་རྒྱབ་སྟངས་དང་དེ་སོགས་ག་འདྲ་འདྲ་བོ་ཅིག་གནང་ཡོད་ན།
ལགས་རེད་ད་དེ་སོགས་ཀྱི་སྐོར་ནས་ད་བར་རང་རྒྱལ་སྤྱིའི་ཐོག་ནས་ད་སྲིད་དོན་གི་དབུ་ཁྲིད་ཡིན་ན་འདྲ་ཨ་ནས་ཅིག་མི་མང་གི་དེ་འདྲ་གི་སྡིངས་ཆ་མི་འདྲ།

དེབ་གཅིག་ནང་ནས་བྲིས་ནས་བཏང་ཡོད་རེད། དེའི་སྐབས་སུ་ཨ་ནས་ཤེས་རབ་དར་རྒྱས་ཀྱིས་རིན་པོ་ཆེ་ལ་དེའི་སྐོར་བཀའ་འདྲི་ཞུས་སོང། ད་བཀའ་འདྲི་ཞུས་དུས་ན་རིན་པོ་ཆེ་གིས་ད་གནས་ཚུལ་དེ་ད་ལོ་མང་པོ་ཞིག་གི་ཕྱིན་ཚར་བ་རེད། ད་ཁོ་གསལ་བོ་བྱས་ནས་མར་གསུངས་བཞག་ན་དེ་མ་འགྲིག་པ་གའི་མི་འདུག་གསུངས་ནས་སྐབས་དེ་དུས་ཡིག་ཐོག་ནས་དེ་ལ་བཀའ་ལན་ཞིག་གནང་ཡོད་རེད། ད་དེའི་ནང་ལ་སྐབས་དེ་དུས་གི་རིན་པོ་ཆེ་གིས་ད་རྒྱ་ནག་དང་བོད་ནང་ལ་ཅིག་གཟིགས་སྐོར་གནང་བའི་སྐབས་ཀྱི་ད་གནས་ཚུལ་ག་རེ་བྱུང་ཡོད་མེད་ཆ་ཚང་ད་ཅིག་དེ་ཞིབ་ཚགས་པོ་ཅིག་འཁོད་དེ་ཡོད་རེད། ད་ད་ག་རང་ནས་སྐབས་དེ་དུས་གི་ད།

རིན་པོ་ཆེ་གི་ཕྱག་ལས་དེ་ཕལ་ཆེར་དགུང་ལོ་བརྒྱད་ཅུ་ཟིག་གི་ཕེབས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་ཕྱག་ལས་མཐའ་མེད་པ་ཅིག་གནང་ཡོད་རེད་བ་སྤྱིར་བཏང་གི་བསྟན་སྲིད་མི་རིགས་དང་སྤྱི་བའི་གི་དོན་དག་ཡིན་ན་ཡང་ནས་དེའི་ནང་ནས་ཅིག་རྒན་ལགས་ཁྱེད་རང་གི་ཡང་ཅིག་རྩོམ་སྒྲིག་བྱས་ནོ་གི་ཉམས་མྱོང་དང་དེ་འདྲའི་གི་སྒང་ནས་ལྟ་ཡིན་ན། ད་རིན་པོ་ཆེ་གི་སྐུ་ཚེའི་ནང་དངོས་གནས་གི་སྲིད་དོན་དང་འབྲེལ་བའི་ཕྱག་ལས་གནད་འགག་ཆེ་ཤོས་དེ་ད་འདི་རེད་བསམ་བསམ་འདྲ་བོ་དེ་འདྲ་ག་རེ་ཚོར་སོང་ལགས། ལགས་རེད་ལགས་རེད།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན།